ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། དྭང་སློབ་དམག་སྒར་གྱི་མ་ཧཱ་གུ་རུའི་འབུམ་ཚོགས་ཀྱི་ཚོགས་མགོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འཛམ་གླིང་སྤྱི་དང། ཡང་སྒོས་བོད་རྒྱ་ཆེའི་མི་མང་ལ་ཕན་ཐོགས་བསྒྲུབ་རྒྱུའི་ཀུན་སློང་དང་འབད་བརྩོན་བྱ་དགོས་པའི་སྐོར་ལ། སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་སློབ་ཕྲུག་རྣམས་ལ་བཀའ་སློབ་ལམ་སྟོན་སྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི། པེ་ཅིང་དུ་རྒྱལ་སྤྱིའི་བོད་རིག་པའི་དཔྱད་གླེང་ཚོགས་འདུ་སྐབས་བདུན་པ་ཟེར་བ་འདི་དང་འབྲེལ་ནས་བོད་རིག་པའི་ཞིབ་འཇུག་གི་གནས་བབ་དང་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཐོག་ལག་བསྟར་བྱེད་བཞིན་པའི་སྲིད་བྱུས་སོགས་ཀྱི་སྐོར་ལ་འབུམ་རམས་པ་རྒྱ་ལོ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་འགོ་འཛུགས་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀྲ་ཤིས་ལྗོངས་ཁུལ་ཁམས་སྒར་འབྲུག་དྷརྨ་ཀ་རའི་མཐོ་རིམ་སློབ་གཉེར་ཁང་གསར་བཞེངས་དབུ་འབྱེད་གནང་རྒྱུ་ཡིན་འདུག། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞིར་བཟུང་ལྟར་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་བདུན་ཉིན་བཞུགས་སྒར་ཉེ་འཁྲིས། བཀྲ་ཤིས་ལྗོངས་གཞིས་ཆགས་སུ་རྟེན་གཞི་བྱས་པའི་ཁམས་སྒར་དགོན་པ་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། གསར་དུ་བཞེངས་པའི་ཁམས་སྒར་འབྲུག་དྷརྨ་ཀ་རའི་ནང་པའི་རིག་གཞུང་བསྟི་གནས་ཁང་ངམ་མཐོ་རིམ་སློབ་གཉེར་ཁང། གསར་བཞེངས་དབུ་འབྱེད་མཛད་རྒྱུར་ཆིབས་བསྒྱུར་གནང་གི་ཡོད་འདུག་དེ་ནས་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཐའེ་ཝན་དད་ལྡན་པ་ཚོས་ཇི་ལྟར་གསོལ་འདེབས་ཞུས་དོན་བཞིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལམ་རིམ་བསྡུས་དོན་དང་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་སྩལ་གནང་རྒྱུ་ཡིན་འདུག་ཡང་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་ཉིན་གྲངས་གཉིས་རིང་འབྲས་ལྗོངས་མངའ་སྡེའི་ནང་ཇི་ལྟར་གདན་ཞུ་ཕུལ་བ་ལྟར། སྒང་ཏོག་ཁུལ་རྒྱལ་སྲས་ལག་ལེན་སོ་བདུན་པའི་བཀའ་ཆོས་སྩལ་གནང་རྒྱུ། ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་ནུབ་བང་ཀ་ལི་ས་ལུ་ག་ར་སྲད་རྒྱུད་གྲྭ་ཚང་དུ། ཆིབས་བསྒྱུར་གྱིས་སེམས་བསྐྱེད་ཀྱི་ཆོས་འབྲེལ་སྩལ་གནང་རྒྱུ་ཡིན་འདུག་དེ་ནས་ཕྱི་ཟླ་བཅུ་གཅིག་པའི་མཛད་འཆར་ཁོངས་སུ། ཚེས་ཉི་ཤུ་དྲུག་ཉིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པེ་གཞིས་ཆགས་སུ་ཆགས་པའི་སེར་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་པ་ལྟར་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་ལམ་གཙོ་རྣམ་གསུམ་དང། ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་སྩལ་གནང་རྒྱུ། ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཀྲ་ཤིས་ལྷུན་པོར་ལམ་རིམ་བསྡུས་དོན་ཆོས་འབྲེལ་གནང་རྒྱུ་ཡིན་འདུག་དེ་ནས་ཚེས་བཅུ་གསུམ་ཉིན་ཧུན་སུར་གཞིས་ཆགས་སུ་རྒྱུད་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་དོན་ལྟར་གསང་བ་འདུས་པའི་རིམ་ལྔ་ཁྲིད་དྲུག་པའི་ཆོས་འབྲེལ་གནང་སྟེ་རིམ་བཞིན་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་དང་སུམ་ཅུ་ཉིན་གཉིས་རིང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་སོགས་སྩལ་གནང་གི་ཡོད་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་འཆར་ལོའི་ཚེས་གཅིག་ཉིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་ཁག་ཅིག་སྐྱོང་གནང་འཆར་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དྭང་བླངས་དམག་སྒར་གྱི་མ་ཧཱ་གུ་རུའི་འབུམ་ཚོགས་ཀྱི་ཚོགས་མགོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ལོ་རེའི་འཆར་ཅན་ལྟར་རྒྱ་གར་ནང་གི་དྭང་བླངས་དམག་སྒར་གྱིས་བཀོད་སྒྲིག་གནང་སྟེ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བསྟན་སྲིད་སྤྱི་ཡི་བདེ་ཐབས་སུ་མ་ཧཱ་གུ་རུ་གི་འབུམ་ཚོགས་གནང་སྲོལ་ཡོད་པ་དེ། འདི་ལོར་ཕྱི་ཟླ་དགུ་པ་གི་ཚེས་པ་ཉེར་བཞི་གི་ཉི་མ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་འཛུགས་གནང་བ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དབུ་འཛུགས་གནང་ཡོད་པར་བརྟེན། ཕྱི་ནང་གི་མི་རིགས་འདྲ་མིན་གི་མི་ཚོགས་རྒྱ་ཆེན་པོ་ཟིག་ཀྱང་དད་གུས་རྩེ་གཅིག་པ་གི་སྒོ་ནས་བཅར་འདུག་ཀྱང། སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ནས། འབུམ་ཚོགས་ཀྱི་ཉི་མ་དང་པོ་འདིར་དམིགས་བསལ་གོང་ས་མཆོག་ཚོགས་མགོན་དུ་ཆིབས་བསྒྱུར་གྱིས་རྫས་སྔགས་ཏིང་ངེ་འཛིན་བཅས་པ་གི་ཚོགས་འཁོར་སྡེ་ཚན་དང་པོ་ལེགས་པར་གྲུབ་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག།

རང་དབང་དགའ་བདེའི་དཔལ་ལ་རོལ་རྒྱུར་ཚོགས་དང་བསོད་ནམས་ཀྱི་རྒྱབ་རྟེན་ཡག་ཤོས་ཡོང་ཆེད་འབུམ་ཚོགས་གནང་གི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། བྱས་ཙང་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ་པ་ཅིག་ཡོང་ཐུབ་ཀྱི་རེད་གསུངས་འདི་ཙམ་ནས་ང་ཚོས་བསྟན་སྲིད་ཀྱི་བྱ་བ་ག་འདྲའི་ཞིག་བསྒྲུབས་པ་ཡིན་ན་ཡང། ཨེ་ནས་མཐུན་རྐྱེན། ཚོགས་ཀྱི་དཔུང་སྡེ་དེ་རྒྱས་པར་བྱེད་ཡག་ཅིག་དང་དེ་དང་མཉམ་དུ་ལ་ཡང་དེ་ནང་གི་དམ་ཚིག། རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཤུགས་རྒྱག་གི་ཡིན་ན། ཏན་ཏན་བསྟན་སྲིད་ཀྱི་བྱ་བ་ག་འདྲའི་ཞིག་ཡིན་ན་ཡང་འགྲུབ་མ་ཐུབ་པ་ཅིག་མེད་པ་ཅིག་ཆགས་བསྡད་ཡིན་པ་རེད།

ཀྱི་དགོས་པ་མ་ཡིན་པ་ཞི་བའི་ཐོག་ནས་དངོས་གནས་བྱས་ནས་ཀྱི་མདའ་མཚོན་གོ་ཆ་མ་བཟུང་བར་རང་ཉིད་གཅིག་པུས་བྱེ་བའི་བདུད། མ་ལུས་ཕམ་མཛད་གཡུལ་འགྱེད་ལས་ཁྱོད་ལས་གཞན་པ་སུ་ཡིས་ཤེས་གསུངས་པ་ནང་བཞིན་གྱི་རྟེན་འབྲེལ་གྱི་ཐོག་ནས་རང་གཞན་རོ་གསུམ་བདེ་སྐྱིད་ཕུན་སུམ་ཚོགས་པ་ཅིག་དང་རང་དབང་དགའ་བདེའི་དཔལ་ལ་ཡང་སྤྱོད་ཐུབ་པར་བྱེད་པ་དེ་ལ་བརྟེན་ནས་ཡོང་ཡ་གཅིག་དེའི་ཚོགས་དང་བསོད་ནམས་ཀྱི་རྒྱབ་སྐྱོར་བ་བྱས་ནས་ཡོང་གི་ཡོད་དུས་འབུམ་ཚོགས་དེའི་གནད་འགག་དེ་འདྲ་གཅིག་ཆགས་ཀྱི་ཡོད་རེད་ཨང། གཞན་ཡང་གུ་རུ་ཨོ་རྒྱན་པདྨ་འབྱུང་གནས་ནི་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་སྐབས་ནས་བོད་ཁམས་སྐྱོང་བར་ཞལ་གྱིས་བཞེས་ཡོད་པས་ང་ཚོས་བདེན་པ་བརྡར་ན་དམིགས་བསལ་གྱི་གོ་ཆོད་ཁྱད་པར་ཅན་ཡོད་པ་དང། རང་ཅག་བོད་མིའི་མེ་ཏོག་ཕོག་པའི་ལྷ་སྐལ་འཕགས་པ་ཐུགས་རྗེ་ཆེན་པོ་དང། ཐུགས་བསྐྱེད་དམ་བཅའ་དུས་སུ་སྨིན་པ་གུ་རུ་རིན་པོ་ཆེར་གསོལ་བ་བཏབ་ན། བསམ་དོན་འགྲུབ་པ་དང་འགལ་རྐྱེན་བར་ཆད་སེལ་བར་ཕན་ཐོགས་ཡོད་པ་འགྲེལ་བརྗོད་གནང་གི་འདུག།
ཆོས་རྒྱལ་བཙན་པོ་རིམ་བྱོན་གྱི་དུས་ལ་ཡང་དེ་འབྲེལ་གྱི་ཞལ་བཞེས་དང་དེ་འདྲ་ཡོད་པ་ཡིན་དུས་ང་ཚོས་བདེན་པ་བརྡར་ཡ་དེ་གནད་འགག་ཆེན་པོ་ཞུ་རྒྱུ་ཡིན་པ་རེད་ཨེ་ནས། དེ་འབྲེལ་གྱི་ལས་དང་སྨོན་ལམ་གྱི་འབྲེལ་བ་ཡིན་མིན་བཅས་ལ་ཡང་དེ་ཐུགས་སྨོན་ཞུས་པ་ཡིན་ན་ཨེ་ནས། དམིགས་བསལ་གྱི་གོ་ཆོད་ཁྱད་པར་ཅན་འགྲོ་ཡ་གཅིག་ཡིན་དུས་ཙང་ནས། རང་ཅག་རྣམས་ཀྱི་མེ་ཏོག་གང་ལ་བབ་པའི་ལྷ་སྐལ་འཕགས་པ་ཐུགས་རྗེ་ཆེན་པོ་ལ་ཡང་དེ་གསོལ་བ་བཏབ་ཡ་དེ་གཅིག། ཨེ་ནས། ཐུགས་བསྐྱེད་དམ་བཅའ་དུས་སུ་སྨིན་པའི།

བརྒྱུད་ལམ་གཉིས་ཀྱི་པར་རྒྱབ་མཁན་གཉིས་རྩེད་འགྲན་ཚོགས་ཡུལ་དུ་འགྲོ་རྒྱུར་དམ་བསྒྲགས་བྱས་ཡོད་ལུགས་ཐེ་ཝན་གྱི་རྩེད་འགྲན་ཚོགས་ཆུང་ནས་གསུངས་པ་དང་ཆབས་ཅིག་ཨེ་ཤི་ཡའི་རྩེད་འགྲན་ཚོགས་ཆུང་ལ་རྒྱུ་མཚན་དྲིས་པའི་སྐབས་ཆོག་མཆན་སྤྲད་ཡོད་མ་རེད་བཤད་པ་ལས་རྒྱུ་མཚན་འགྲེལ་བཤད་གང་ཡང་བརྒྱབ་མ་བྱུང་ཞེས་གསུངས་འདུག་ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པར་ལྟར་ན། ཐེ་ཝན་གྱི་རྩེད་འགྲན་ལས་ཁུངས་ནས་གནད་དོན་འདི་བཞིན་ཆབ་སྲིད་ཀྱི་འབྲེལ་བའི་ཐོག་ནས་དམ་བསྒྲགས་བྱས་པ་ཞིག་ཡིན་སྲིད་པ་རེད་ལ་ང་ཚོས་ཨེ་ཤི་ཡའི་རྩེད་འགྲན་ཚོགས་ཆུང་ལ་མུ་མཐུད་ནས་རྒྱུད་སྐུལ་དང་སྦྲགས་རྩེད་མོའི་མཉམ་ཆབ་སྲིད་བསྲེས་རྒྱུ་མེད་ལུགས་ཞུ་རྒྱུ་ཡིན་ཞེས་ཀྱང་འགྲེལ་བརྗོད་གནང་འདུག་རྩ་བའི་ལམ་སྲོལ་གཞིར་བཟུང་བྱས་ན་ཨེ་ཤི་ཡའི་རྩེད་འགྲན་ཚོགས་ཆུང་ནས་རྒྱལ་ཁབ་གང་ཞིག་གི་དགོས་མཁོར་གཞིགས་པའི་གསར་འགོད་པ་ཚོར་ལག་འཁྱེར་སྤྲོད་ཀྱི་ཡོད་པ་དང་ལོ་འདིར་སྔར་དང་མི་འདྲ་བར་ཐེ་ཝན་ལ་ལག་འཁྱེར་ཉི་ཤུ་རྩ་བདུན་སྤྲད་ཡོད་ལུགས་ཀྱང་གནས་ཚུལ་དེའི་ནང་བཀོད་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་མངའ་ཁུལ་དེའི་ནང་དུ་ཆགས་པའི་རྒྱལ་ཁབ་རྣམས་ཀྱི་དབུ་ཁྲིད་རྣམས་ཀྱི་ལྷན་ཚོགས་ཤིག་རྒྱལ་ས་ཝ་ཤིང་ཏོན་དུ་བསྐོང་ཚོགས་གནང་ནས་སྲིད་འཛིན་བྷའི་ཏན་མཆོག་གིས་མངའ་ཁུལ་དེའི་ནང་ཨ་མི་རི་ཀའི་ལངས་ཕྱོགས་བརྟན་དུ་གཏོང་རྒྱུ་དང། དེ་བཞིན་མངའ་ཁུལ་དེའི་རྒྱལ་ཁབ་རྣམས་ལ་འཛུགས་སྐྲུན་ལས་གཞིའི་ཐོག་ལ་དཔལ་འབྱོར་གྱི་མཐུན་འགྱུར་གནང་རྒྱུ། མཚོ་ཐོག་སྐྱེལ་འདྲེན་གྱི་ཐོག་མཉམ་ལས་གནང་རྒྱུ། དམིགས་བསལ་མངའ་ཁུལ་དེའི་ནང་ཁྲིམས་འགལ་གྱིས་ཉ་འཛིན་མཁན་འགོག་ཐབས་བྱ་རྒྱུ་སོགས་ཀྱི་ཐད་ལ་མཐུན་འགྱུར་གནང་རྒྱུའི་ཞལ་བཞེས་གནང་ཡོད་ལུགས་ཨ་མི་རི་ཀའི་སྲིད་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་གསུངས་བཞག། དེ་ཡང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་བཅོ་བརྒྱད་ཀྱི་ལྷན་ཚོགས་དེ་བཞིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རེས་གཟའ་ཟླ་བ་དང་མིག་དམར་ཉི་མ་གཉིས་ཀྱི་རིང་ལ་བསྐོང་ཚོགས་གནང་ཡོད་པ་དང། འདི་ནི་ཨ་མི་རི་ཀ་དང་མངའ་ཁུལ་དེའི་ཚོགས་མི་རྒྱལ་ཁབ་རྣམས་ལྷན་ཚོགས་གནང་བ་ཐེངས་གཉིས་པ་དེ་རེད། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལྷན་ཚོགས་ཐེངས་དང་པོ་དེ་ཡང་རྒྱལ་ས་ཝ་ཤིང་ཏོན་དུ་ཚོགས་ཡོད་པ་རེད། ལྷན་ཚོགས་དེས་ཞི་བདེ་རྒྱ་མཚོ་ནས་ཨོ་སི་ཀྲོ་ལི་ཡའི་གླིང་ཕྲན་བར་ཁ་ཐོར་དུ་གནས་པའི་གླིང་ཕྲན་རྒྱལ་ཁབ་རྣམས་གླེང་སྟེགས་འདིའི་ཐོག་ནས་མཉམ་དུ་འདུ་འཛོམས་བྱ་རྒྱུའི་གོ་སྐབས་ཤིག་བསྐྲུན་གྱི་ཡོད་པ་རེད། ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པ་དཔེར་ན། སོ་ལོ་མོན་ཨའི་ལན་གྱི་སྲིད་བློན་མཆོག་ཐེངས་འདིའི་ཨ་མི་རི་ཀས་བསྐོང་ཚོགས་གནང་བའི་ལྷན་ཚོགས་ནང་མཉམ་ཞུགས་མ་གནང་བར་རྒྱ་ནག་གི་མནའ་མཐུན་ཞིག་ཏུ་གྱུར་ཡོད་པ་རེད། ཁོང་བདུན་ཕྲག་སྔོན་མ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སུ་ཕེབས་ཡོད་ཀྱང་ལྷན་ཚོགས་གྲོལ་མ་ཐག་ཕྱིར་ཕེབས་གནང་ནས་ཨ་མི་རི་ཀའི་ནང་ཉིན་འཕར་མ་གཅིག་ཀྱང་བཞུགས་མེད་པ་རེད། ཨ་མི་རི་ཀའི་སྤོ་བྲང་དཀར་པོའི་དཔོན་རིགས་ཀྱིས། Solomon Island། ཡིས་མངའ་ཁུལ་དེ་དང་འབྲེལ་བའི་གལ་ཆེའི་ལྷན་ཚོགས་འདི་ལྟ་བུར་མཉམ་ཞུགས་མ་གནང་བ་དེར་བློ་ཕམ་བྱུང་ཞེས་གསུངས་བཞག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། འཛམ་གླིང་སྤྱི་དང་ཡང་སྒོས་བོད་རྒྱ་ཆེ་མི་མང་ལ་ཕན་ཐོགས་སྒྲུབ་རྒྱུའི་ཀུན་སློང་དང་འབད་བརྩོན་དགོས་པའི་སྐོར་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་རྒྱུད་སྨད་གྲྭ་ཚང་གངས་ཅན་རིག་གནས་སློབ་གྲྭའི། སློབ་ཕྲུག་རྣམས་ལ་ལམ་སྟོན་བཀའ་སློབ་སྩལ་གནང་ཡོད་པའི་སྐོར། ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་དུ་གསན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་བྱམས་མགོན་རྒྱལ་བའི་གདུང་ཚབ། སྐྱབས་རྗེ་དགའ་ལྡན་ཁྲི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། རིན་པོ་ཆེ་མཆོག་ནས་རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང། དཔལ་ལྡན་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་ནང་དུ། དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་དང་གངས་ཅན་རིག་གནས་སློབ་གྲྭ་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་བོད་པའི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་ཟླ་དྲུག་ཟབ་སྦྱོང། ཐེངས་བཅུ་པའི་ནང་ཚོགས་ཞུགས་གནང་བའི་བོད་རིགས་ན་གཞོན་མཐོ་སློབ་ཐོན་པའི་སློབ་མ་ཉི་ཤུ་རྩ་གཅིག་སྐོར་ཞིག་ལ་གངས་ཅན་རིག་གནས་སློབ་གྲྭའི་ནང་དུ་དམིགས་བསལ་མཇལ་ཁ་དང་བཀའ་སློབ་གནང་སྐབས་ཁྲི་རིན་པོ་ཆེ་མཆོག་ནས་སློབ་ཕྲུག་ཚོས་འཛམ་གླིང་སྤྱི་དང་ཡང་སྒོས་བོད་རྒྱ་ཆེ་མི་མང་ལ་ཕན་ཐོགས་སྒྲུབ་རྒྱུའི

སློབ་གྲྭ་དེ་དང་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཟུང་འབྲེལ་གྱི་གོ་སྒྲིག་འོག་བོད་པའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་དང་རིགས་ལམ་སོགས་སློབ་ཚན་འདྲ་མིན་ཐོག་སློབ་ཁྲིད་གནང་བཞིན་པ་མ་ཟད་ད་དུང་སློབ་མ་རྣམས་ལ་གང་ཅིའི་མཐུན་རྐྱེན་ཕུན་སུམ་ཚོགས་པ་ཡོད་དུས་སློབ་མ་རྣམས་ཀྱིས་གནས་སྐབས་ཀྱི་དཀའ་ངལ་ལ་མ་འཛེམས་པར་སློབ་སྦྱོང་ལ་ཧུར་བརྩོན་དགོས་པའི

དེའི་སྐོར་གངས་ཅན་རིག་གནས་སློབ་གྲྭའི་སློབ་དགེ། སྔགས་རམས་པ་རྒན་ཡོན་ཏན་ནོར་བུ་ལགས་ཀྱིས་ངོ་སྤྲོད་གནང་བྱུང། ཟླ་དྲུག་ཟབ་ཁྲིད་ཐེངས་བཅུ་པ་དེ་འགྲོ་བཞིན་པ་བྱས་ཏེ་ད་ལྟའི་གི་ལས་རིམ་ནང་ལོགས་ལ་ལས་རིམ་མང་པོ་ཡོད་རེད་ཙག་དེ་མི་ནི་མང་པོ་ཞེ་དྲག་ཡོད་རེད་ད་ཆོས་དང་རིག་གཞུང་གི་ཐོག་ནས་ལས་རིམ་མང་པོ་ཞེ་དྲག་ཡོད་ད་དེའི་ནང་ནས་ལས་རིམ་གལ་ཆེ་ཆེ་ངས་གོང་དུ་ཞུས་པ་ནང་བཞིན་བྱས་ནས་ཆོས་རིག་ལས་ཁུངས་དང་ཟུང་འབྲེལ་གྱིས་ད་ཟླ་དྲུག་ཟབ་ཁྲིད་དེ་ད་དེ་ད་ཚོགས་ད་ཚོགས་བཞིན་པ་དེའི་ནང་ནས་ད་ཟླ་བ་གསུམ་ཅིག་ད་འགྲོ་འགྲོ་ཡོད་རེད་ད་དེ་འདྲ་ཟླ་བ། གསུམ་ཅིག་ལྷག་དེ་རེད་འོ་དེ་འདྲའི་ད་དེ་གི་ནམ་རྒྱུན་ནས་ད་མཁས་དབང་གདན་ཞུས་བྱས་ཨ་ནི་གསུང་བཤད་གནང་ཡ་ཅིག་ད་ལས་རིམ་ཡོད་པ་མ་ཟད་ཨ་ནི་མཁས་དབང་རིས་སུ་མ་ཆད་པའི་མཁས་དབང་མང་པོ་གདན་འདྲེན་ཞུས་ཡོད་རེད་ད་མང་པོ་ཟེར་ནས་ད་གང་ལ་གང་འཚམ་གདན་འདྲེན་ཞུས་ཡོད་རེད་ད་དེ་གི་ད་དེ་རིང་འདི་སྐྱབས་རྗེ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་དངོས་སུ་ཕེབས་ཡོད་པ་ཡིན་ཙང་འདི་འདྲ་ཡི་གོ་སྐབས་བཟང་པོ་དང་བསྟུན་བྱས་ནས་ཁ་སང་དེ་ང་ཚོའི་སློབ་སྤྱི་གཙོས་པའི་ང་ཚོ་ཁ་ཤས་ཀྱིས་ཡང་བོད་ཀྱི་གསོལ་འདེབས་ཞུ་བར་ཕྱིན་རིན་པོ་ཆེས་ལམ་སང་ཞལ་བཞེས་གནང་སོང། གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དུ་བསྟུན་པ་དཔལ་ལྡན་རྒྱུད་སྨད་གྲྭ་ཚང་ནས། རྒྱལ་ཁབ་དང་མི་རིགས་རིས་མེད་ཀྱི་སྐྱ་སེར་ཕོ་མོ་དབྱེར་མེད་ཀྱི་བོད་པའི་ཆོས་དང་རིག་གཞུང། སྐད་ཡིག་སོགས་ལ་དོ་སྣང་བརྒྱབ་སློབ་སྦྱོང་གནང་ཆེད། ཕྱི་ལོ་ཉིས་སྟོང་བཅུ་ལོར་གངས་ཅན་རིག་གནས་སློབ་གྲྭ་དེ་བཞིན་གསར་དུ་ཟུར་འཛུགས་གནང་སྟེ། ད་བར་སློབ་གྲྭ་དེའི་འཛིན་སྐྱོང་འོག་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་བཞིན་པའི་ནང་ལོགས་ནས། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་དང་གངས་ཅན་རིག་གནས་སློབ་གྲྭ་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་བོད་རིགས་མཐོ་སློབ་ཐོན་པའི་སློབ་མ་རྣམས་ལ་བོད་པའི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་བརྡ་སྤྲོད་ཟབ་སྦྱོང་གནང་དང་གནང་མུས་ཡིན་པ་རེད་ལ། ད་ལན་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སློབ་མ་རྣམས་ལ་བཀའ་སློབ་གནང་ཡས་དེ་ནས་རིན་པོ་ཆེ་མཆོག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་བདུན་ཕྲག་གཅིག་གི་རིང་རྒྱུད་སྨད་གྲྭ་ཚང་དུ་གསང་བ་འདུས་པའི་སྐོར་གྱི་བཀའ་ཆོས་མདོར་བྱས་མདོ་བསྲེ་དང། རྗེ་གསུང་རྣམ་གཞག་རིམ་པའི་རྣམ་བཤད་དང་རྣལ་འབྱོར་དག་རིམ་དང་གསང་བདེ་འཇིགས་གསུམ་གྱི་སྔགས་བཏུ་བཅས་ཀྱི་བཀའ་ཆོས་སྩལ་གནང་སྩལ་བཞིན་པ་དང་བསྟུན་ནས་བཀའ་སློབ་དེ་བཞིན་གནང་བ་བཞིན་པ་དང་སྐབས་དེར་གྲྭ་ཚང་གི་དབུ་ཆོས་རྣམ་གསུམ་དང་གངས་ཅན་རིག་གནས་སློབ་གྲྭའི་དགེ་ལས་རྣམ་པ་ལྷན་ཞུགས་གནང་ཡོད་པ་རེད་འདུག། གོང་ཞུས་ཁྲི་རིན་པོ་ཆེ་མཆོག་གི་བཀའ་སློབ་ཀྱི་གསུང་གི་དུམ་བུ་ཁག་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་འགན་འཛིན་རྒན་བསྟན་འཛིན་ནོར་བཟང་ལགས་ཀྱིས་མཁོ་སྤྲོད་གནང་བྱུང་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་སྒྲོམ་གཞི་ལེགས་བཅོས་གཏོང་དགོས་པའི་གྲོས་འཆར་བཏོན་བཞག། དེ་ཡང་ཤང་ཧའེ་ནང་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་དབུས་དངུལ་ཁང་ཆེན་མོའི་སློབ་སྟོན་པས་རེས་གཟའ་ཉི་མའི་ཉིན་རྒྱ་ནག་གིས་དངུལ་གྱི་སྲིད་ཇུས་ལྷུག་ཏུ་གཏོང་རྒྱུར་འདེམས་ཀ་དེ་ཙམ་མེད་སྟབས་གཞི་རྩའི་སྒྲོམ་གཞི་རང་ལ་འགྱུར་བ་བཏང་ནས་དངུལ་གྱི་སྐྱེད་འབབ་སོགས་རྩིས་བརྒྱབ་ནས་མ་བསྡད་པར། བཟོ་ལས་ཐོན་སྐྱེད་དང་ཉོ་ཚོང་བྱ་མི་ཚོར་བློ་སྟོབས་སྤེལ་དགོས་པ་གསུངས་བཞག། རྒྱ་ནག་མི་དམངས་དངུལ་ཁང་ཆེན་མོའི་ཚོགས་མི། Liu Shijin། ཟེར་བས། ཤང་ཧེའི་ནང་དཔལ་འབྱོར་བསྐྱར་གསོའི་གླེང་སྟེགས་ཀྱི་ཐོག། རྒྱ་ནག་གི་དཔལ་འབྱོར་ཡར་རྒྱས་གཏོང་ཆེད་ཨ་མི་རི་ཀ་དང་བསྡུར་ནས་དངུལ་གྱི་སྐྱེད་འབབ་ཆེ་རུ་གཏོང་རྒྱུའི་འདེམས་ཀ་དེ་ཙམ་མེད་པ་དང། གལ་སྲིད་རྒྱ་ནག་གིས་མུ་མཐུད་ནས་སྐྱེད་འབབ་སོགས་ཀྱི་ཐོག་ལ་སྲིད་ཇུས་འཛིན་ནས་བསྡད་པ་ཡིན་ན། དེས་ཕན་ལས་གནོད་ཆེ་བ་མང་དུ་འགྲོ་སྲིད་པ་རེད་ཅེས་བཤད་བཞག་ཁོང་ནི་རྒྱ་ནག་དབུས། ཡར་རྒྱས་ཉམས་ཞིབ་ཁང་གི་གཙོ་འཛིན་གཞོན་པ་ཡང་ཡིན་འདུག། རྒྱ་ནག་ནང་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་དཀའ་ངལ་ཆེན་པོ་བྱུང་བའི་རྗེས་སུ། རྒྱ་ནག་ནང་ཐོན་སྐྱེད་རྣམས་ལོངས་སྤྱོད་བྱ་མཁན་ཉུང་དུ་ཕྱིན་པ་དང། དེ་བཞིན་ཕྱིར་ཚོང་ཉམས་རྒུད་ཕྱིན་པ། ས་ཁང་ཉོ་ཚོང་གི་ཚོང་ཡང། བུ་ལོན་གྱི་གཉན་འཕྲང་འོག་ཏུ་ཚུད་པའི་དཀའ་ངལ་སོགས་འཕྲད་པའི་རྐྱེན་གྱིས་དཔལ་འབྱོར་ཉམས་རྒུད་དུ་ཕྱིན་ཡོད་པ་རེད། རྒྱ་ནག་གཞུང་གིས་དངུལ་གྱི་སྐྱེད་འབབ་ཆུང་དུ་བཏང་བ་སོགས་དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་འབད་བརྩོན་བྱས་ཀྱང་ད་དུང་མུ་མཐུད་ནས་དཀའ་ངལ་འཕྲད་བཞིན་ཡིན་པའི་གནས་ཚུལ་འདུག་བྱང་ཀོ་རི་ཡའི་མགོ་ཁྲིད་ཀིམ་ཇོང་ཨུན་ཡིས་རྒྱ་ནག་མཉམ་འབྲེལ་བ་མུ་མཐུད་ནས་ཡག་པོ་ཡོང་ཐབས་བྱེད་རྒྱུ་ཡིན་ལུགས་ནན་བརྗོད་བྱས་འདུག་དེ་ཡང་ཉེ་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བྱང་ཀོ་རི་ཡའི་རྒྱལ་ཁབ་འགོ་བཙུགས་པའི་དུས་ཆེན་སྲུང་བརྩི་ཞུ་རྒྱུའི་དུས་ཚིགས་དང་བསྟུན་ཏེ་འཚམས་འཕྲིན་ཞིག་གནང་ཡོད་པ་དེའི་ནང། རྒྱ་ནག་གི་ངོས་ནས་བྱང་ཀོ་རི་ཡ་མཉམ་འབྲེལ་ལམ་སྔར་ལས་ལྷག་པའི་ཡར་རྒྱས་གཏོང་རྒྱུའི་འདུན་པ་ཡོད་ཅེས་ནན་བརྗོད་གནང་ཡོད་པ་ལྟར། བྱང་ཀོ་རི་ཡའི་མགོ་ཁྲིད་ཀིམ་ཇོང་ཨུན་གྱིས་བདུན་ཕྲག་འདིའི་གཟའ་ཕུར་བུའི་ཉིན་འཚམས་འཕྲིན་དེའི་ལན་དུ། ང་ཚོ་བྱང་ཀོ་རི་ཡ་དང་རྒྱ་ནག་རྒྱལ་ཁབ་གཉིས་དབར་དུས་རབས་གསར་པའི་དགོས་མཁོ་དང་མི་དམངས་ཀྱི་མངོན་འདོད་དང་མཐུན་པའི་ཐོག་ནས་འབྲེལ་བ་ཡག་པོ་ཡོང་བའི་ཡིད་ཆེས་ཡོད་ཅེས་བཀོད་ཡོད་འདུག་སྤྱིར་བཏང་བྱང་ཀོ་རི་ཡའི་སྲིད་དབང་གཅིག་སྡུད་ཀྱི་རྒྱལ་ཁབ་ལ་ཨ་མི་རི་ཀས་གཙོས་རྒྱལ་སྤྱིའི་རྒྱལ་ཁབ་མང་ཆེ་བས་རྡུལ་ཕྲན་མཚོན་ཆ་དང་མེ་ཤུགས་འཕུར་མདེལ་སོགས་བཟོ་སྐྲུན་བྱས་ནས་དེ་དག་བེད་སྤྱོད་ལོག་པར་བཏང་བའི་ཐོག་ནས། ཁྱིམ་མཚེས་རྒྱལ་ཁབ་དང་འཛམ་གླིང་གི་ཞི་བདེ་བརྟན་ལྷིང་ལ་གནོད་སྐྱོན་དང་ཉེན་ཁ་བཟོ་གི་ཡོད་ལུགས་སྐྱོན་བརྗོད་བྱེད་བཞིན་ཡོད་པ་མ་ཟད་དཔལ་འབྱོར་གྱི་ཉེས་ཆད་ཀྱང་ཡང་སེ་ཕོག་གི་ཡོད་ཀྱང་རྒྱ་ནག་གུང་ཁྲན་སྲིད་གཞུང་ནས་འདས་པའི་ལོ་ངོ་མང་པོའི་རིང་ནས་བཟུང་བྱང་ཀོ་རི་ཡར་བསྟུན་མཁས་དང་འབྲེལ་ལམ་ཡག་པོ་ཡོད་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་ཏན་མཆོག་གི་སྲིད་གཞུང་གིས་དེ་སྔ་གྲང་དམག་གི་སྐབས་དགྲ་ཁ་གཏད་ཡིན་པའི་ཝེད་ནམ་ལ་གོ་མཚོན་ཁྱོན་ཆེ་ཚོང་རྒྱུའི་གྲོས་མོལ་བྱ་བཞིན་པ་དེ་རྒྱ་ནག་དང་ཞོར་ལ་ར་ཤི་ཡ་དང་མཉམ་དུ་དཀའ་རྙོག་བཟོ་སྲིད་པའི་གནས་ཚུལ་འདུག་དེ་ཡང་གནས་ཚུལ་འདིའི་ཐད་མཁྱེན་རྟོགས་ཡོད་པའི་མི་སྣ་ཞིག་གིས་རུའེ་ཀྲ་གསར་འགྱུར་ལས་ཁང་ལ་གསུངས་པར་གཞིགས་ན། ཉེ་ཆར་ཨ་མི་རི་ཀ་དང་ཝེད་ནམ་གྱི་འབྲེལ་བའི་གནས་ཚད་མཐོ་རུ་ཕྱིན་པའི་རྗེས། ཨ་མི་རི་ཀ་དང་ཝེད་ནམ་ལ་མཁའ་དམག་གནམ་གྲུ F sixteen ཞེས་པ་ལོ་རྗེས་མའི་གོང་ཚོང་རྒྱུ་ཡིན་འདུག་ལྷོ་ཤར་ཨེ་ཤེ་ཡའི་ཡུལ་གྲུ་དེར་རྒྱ་ནག་དང་མཉམ་དུ་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་གི་ཐོག་ནས་རྩོད་གཞི་ཆེན་པོ་ཡོད་བཞིན་པའི་སྐབས་དེར་ཨ་མི་རི་ཀས་གོ་མཚོན་ཁྱོན་ཆེ་ཚོང་རྒྱུ་གནང་བ་ཞིག་ཡིན་འདུག་ཨ་མི་རི་ཀ་དང་ཝེད་ནམ་ཡུལ་གྲུ་གཉིས་བར་གོ་མཚོན་ཉོ་ཚོང་གི་གྲོས་མོལ་དེ་འགོ་འཛུགས་གནང་ཟིན་ཙམ་རེད་ལ་ཕྱོགས་གཉིས་བར་གོ་མཚོན་ཉོ་ཚོང་གི་ཐོག་ཆ་རྐྱེན་སོགས་ད་ལྟ་གཏན་འབེབས་གནང་བཞིན་པར་སོང་གོ་མཚོན་ཉོ་ཚོང་དེ་དངོས་སུ་ལག་ལེན་འཁེལ་དང་མ་འཁེལ་ཡང་ད་ལྟ་གཏན་འཁེལ་མེད་ཀྱང་ཡུལ་གྲུ་གཉིས་ཀྱི་དཔོན་རིགས་དབར། ཧོ་ནའི་དང་ནེའུ་ཡོག་རྒྱལ་ས་ཝ་ཤིན་ཀྲོན་སོགས་སུ་འདས་པའི་ཟླ་བ་མང་པོ་ནས་བཟུང་གྲོས་མོལ་གནང་བཞིན་ཡིན་འདུག་འདིའི་ཐད་རུའེ་ཀྲ་གསར་འགྱུར་ལས་ཁང་གིས་ཨ་མི་རི་ཀའི་ཕོ་བྲང་དཀར་པོའི་མགྲིན་ཚབ་པ་དང་ཝེད་ནམ་གྱི་ཕྱི་སྲིད་ལས་ཁུངས་སུ་འབྲེལ་བ་ཞུས་ཀྱང་ད་ལྟ་ཡ་ལན་གང་ཡང་གནང་མེད་པ་རེད་བཞག་ཝེད་ནམ་གྱིས་ལོ་ལྟར་གོ་མཚོན་ཉོ་རྒྱུར་ཨ་སྒོར་ཐེར་འབུམ་གཉིས་ཙམ་གྱི་འགྲོ་སོང་བཏང་གི་ཡོད་པ་དང། ཨ་མི་རི་ཀས་དངུལ་རྩིས་དེ་ནས་རྒྱུན་རིང་ལས་འཆར་གྱི་འོག་ཨ་མི་རི་ཀའམ་ཡང་ན་ཨ་མི་རི་ཀའི་མནའ་མཐུན་རྒྱལ་ཁབ་སྤྱི་དང། ལྷག་པར་དུ་རྒྱ་གར་དང་ལྷོ་ཀོ་རི་ཡ་སོགས་ནས་ཝེད་ནམ་གྱིས་གོ་མཚོན་ཉོ་བའི་རེ་བ་གནང་གི་ཡོད་འདུག།
ཧྥི་ལི་པིན་གྱིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ནས་རྒྱ་ནག་གིས་ལྡིང་སྐོར་ར་བ་བསྐོར་ནས་མཚོ་གྲུའི་འགྲུལ་བཞུད་ལ་འགོག་རྐྱེན་བཟོ་གི་ཡོད་ལུགས། སྐྱོན་བརྗོད་བྱས་འདུག་ད་རེས་གཟའ་ཉི་མའི་ཉིན་ཧྥི་ལི་པིན་གྱི་འབྲེལ་ཡོད་ཚན་པའི་མགྲིན་ཚབ་པས་འགྲེལ་བརྗོད་བྱས་པར་ལྟར་ན་ལྷོ་རྒྱ་ནག་རྒྱ་མཚོའི་སི་ཀར་བོ་རོ་ཤོལ་ཞེས་པའི་མཚོ་གླིང་སྟེང་རྒྱ་ནག་གིས་ལྡིང་སྐོར་རྒྱབ་བཞིན་པའི་ར་བའམ་བཅད་མཚམས་ཤིག་བཞག་སྟེ་ཧྥི་ལི་པིན་གྱི་མཚོ་གྲུ་རྣམས་འགྲུལ་བཞུད་ལ་འགོག་རྐྱེན་བཟོ་གི་འདུག་པ་མ་ཟད་བྱ་སྤྱོད་དེས་ང་ཚོའི་ཉ་པ་ཚོའི་འཚོ་བའི་རྟེན་གཞིར་དོ་ཕོག་གཏོང་གི་འདུག་དེར་ང་ཚོས་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ་འབྲེལ་ཡོད་ཚོའི་མཉམ་གནད་དོན་འདིའི་ཐད་གྲོས་བསྡུར་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་གནང་འདུག་འོན་ཀྱང་ཁུལ་དེའི་རྒྱ་ནག་གཞུང་ཚབ་ཁང་ནས་ད་བར་འདིའི་ཆེད་ལན་འདེབས་གང་ཡང་བརྒྱབ་མེད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པ་ལྟར་ན་ཧྥི་ལི་པིན་གྱི་ཉ་པ་ཚོས་རྒྱ་ནག་གིས་རྒྱུན་གཏན་ནས་ཉ་པ་མང་པོ་སྡེབས་ལ་འགྲུལ་བཞུད་བྱེད་ཀྱི་ཡོད་པ་མཐོང་བ་ཡིན་ན་ལམ་སང་རྒྱ་ནག་གི་ཕྱོགས་ནས་འགོག་རྐྱེན་བཟོ་གི་ཡོད་ལུགས་འགྲེལ་བརྗོད་བྱས་ཡོད་ཀྱང་རྒྱ་ནག་གི་འབྲེལ་ཡོད་ཚོས་ཧྥི་ལི་པིན་གྱི་ཉ་པ་དེ་དག་གིས་རྒྱལ་སྤྱིའི་ཁྲིམས་དང་འགལ་གྱི་ཡོད་ལུགས་ཚུར་སྐྱོན་བརྗོད་བྱས་ཡོད་འདུག་གང་ལྟར་གོང་དུ་ཞུས་པའི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་དེ་བཞིན་རྒྱ་ནག་གིས་བརྒྱ་ཆ་དགུ་བཅུ་ཙམ་ཁོང་ཚོར་བདག་དབང་ཆ་ཚང་ཡོད་ལུགས་བཤད་ནས་འབྲེལ་ཡོད་རྒྱལ་ཁབ་དཔེར་ན། ཝེད་ནམ་དང་ཧྥི་ལི་པིན་འབུར་ནེ་མ་ལེ་ཤི་ཡ་ཨིན་རྡོ་ནེ་ཤི་ཡ་བཅས་པར་ཡང་སེ་སུན་གཙེར་བཟོ་གི་ཡོད་པ་རེད།
རྒྱ་ནག་གི་ཤར་ཕྱོགས་གྲོང་ཁྱེར་ཧང་ཀྲོའུ་ནང་སྐོང་ཚོགས་བྱས་པའི་ཨེ་ཤེ་ཡའི་རྩེད་འགྲན་ཐེངས་བཅུ་དགུ་པའི་མཛད་སྒོ་དེ་བཞིན་སྲིད་འཛིན་ཞི་ཅིན་ཕིང་གིས་ཁ་སང་རེས་གཟའ་སྤེན་པའི་ཉིན་མགོ་འཛུགས་བྱས་བཞག། དེ་ཡང་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་ཨེ་ཤེ་ཡའི་རྩེད་འགྲན་ཐེངས་བཅུ་དགུ་པ་དེ་ད་བར་ཕྱིར་འགྱངས་བྱ་དགོས་བྱུང་ཡོད་པ་དང། རྩེད་འགྲན་གོ་སྒྲིག་བྱེད་མཁན་ཚོས་ཧ་ཅང་ཁྲ་ཁྲ་ཟིང་ཟིང་དང་འོད་ཆེམ་ཆེམ་གྱི་མགོ་འཛུགས་མཛད་སྒོ་དེ་དང། རྩེད་འགྲན་དེས་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པའི་རྐྱེན་གྱིས་དཀའ་ངལ་ནང་ལྷུང་པའི་རྒྱ་ནག་མི་དམངས་ཀྱི་སེམས་ཁམས་ལ། རེ་ཞིག་བདེ་བ་ཅུང་ཟད་རག་པའི་རེ་བ་བྱེད་བཞིན་ཡོད་པ་རེད། མི་གྲངས་ཁྲི་བརྒྱད་ཙམ་ཤོངས་པའི་རྩེད་ར་ཆེན་པོ་དེའི་ནང་སྲིད་འཛིན་ཞི་ཅིན་ཕིང་འབྱོར་བའི་སྐབས། མང་ཚོགས་ནས་སྐད་སྒྲ་ཆེན་པོ་བརྒྱབ་ནས་བསུ་བ་བྱས་བཞག། ཐེངས་འདིའི་རྩེད་འགྲན་གྱི་མཛད་སྒོ་དབུ་འབྱེད་ཀྱི་སྐུ་མགྲོན་གྱི་ཁོངས་སུ། རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་ཚོགས་ཆུང་གི་ཚོགས་གཙོ Thomas Bach མཆོག་དང། སི་རི་ཡའི་སྲིད་འཛིན་སྦ་ཤད་ཨལ་ཨ་ཟད་རྣམ་གཉིས་ཀྱང་ཕེབས་ཡོད་འདུག་ཐེངས་འདིའི་ཨེ་ཤི་ཡའི་རྩེད་འགྲན་ཆེན་མོ་དེར་རྒྱལ་ཁབ་བཞི་བཅུ་ཞེ་ལྔ་ཙམ་ནས་རྩེད་འགྲན་པ་མི་གྲངས་ཆིག་ཁྲི་ཉིས་སྟོང་ཙམ་ནས་མཉམ་ཞུགས་གནང་ཡོད་པ་དང། རྩེད་མོའི་རིགས་མི་འདྲ་བ་བཞི་བཅུ་ཙམ་གྱི་ཐོག་རྩེད་འགྲན་བྱ་རྒྱུ་ཡིན་འདུག་རྩེད་འགྲན་པའི་ཁོངས་སུ་ཐའེ་ཝན་གྱི་རྩེད་འགྲན་པའང་ཡོད་འདུག་ལ། ཁོང་ཚོར་རྟགས་མ་མང་པོ་ཐོབ་པའི་རེ་བ་ཡོད་ལུགས། ཧང་ཀྲོའུ་ནས་རོལ་དྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། རྒྱ་ནག་གིས་ཀམ་པུའུ་ཀྲར་དང་ཉི་འོད་གློག་ཆས་སུ་བེད་སྤྱོད་བྱེད་རྒྱུའི་གཏེར་རྫས་རིགས་གཉིས་ཙམ་ཕྱིར་ཚོང་བྱེད་རྒྱུ་མཚམས་འཇོག་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང Critical Raw Material Alliance ཞེས་པའི་ཚན་པས་འགྲེལ་བརྗོད་བྱས་པར་ལྟར་ན་འཛམ་གླིང་ནང Gallium ཞེས་ཧ་ཅང་ཞུ་སླ་བའི་ལྕགས་རིགས་གཏེར་རྫས་བརྒྱ་ཆ་བརྒྱད་ཅུ་དང་ད་ག་ནང་བཞིན Germanium ཞེས་པའི་གཏེར་རྫས་བརྒྱ་ཆ་དྲུག་ཅུ་ཐམ་པ་ཐོན་ཁུངས་རྒྱ་ནག་ནས་ཡིན་པ་དང་གོང་ཞུས་གཏེར་རྫས་གཉིས་དེང་དུས་འཕྲུལ་རིགས་ཀམ་པུའུ་ཀྲར་གྱི་ནང་ནང་ཆས་བཟོ་རྒྱུ་དང་ད་ག་ནང་བཞིན་ཉི་འོད་གློག་ཀླད་ལ་མཁོ་བའི་རིགས་ཡིན་པ་དེ་ཉིད་ཉེ་བའི་ཆར་རྒྱ་ནག་ནས་ཕྱིར་ཚོང་བྱེད་རྒྱུ་མཚམས་འཇོག་བྱས་ཡོད་འདུག་གཟའ་ཕུར་བུའི་ཉིན་འཆར་ཅན་གསར་འགོད་ལྷན་ཚོགས་ཐོག་རྒྱ་ནག་གི་དཔལ་འབྱོར་ལྷན་ཁང་གི་མགྲིན་ཚབ་པ་ཧའེ་ཡཱ་ཏུང་ལ་གཏེར་རྫས་དེ་ཉིད་ཕྱིར་ཚོང་བྱེད་རྒྱུ་མཚམས་འཇོག་བྱེད་དགོས་པའི་རྒྱུ་མཚན་དྲི་རྩད་བྱས་པའི་སྐབས། གཏེར་རྫས་དེ་ཉིད་ཚོང་སྒྱུར་བྱེད་རྒྱུར་ཞུ་འབོད་བྱེད་མཁན་མང་པོ་ཡོད་པ་དང་ད་ལྟའི་ཆར་བཀའ་འཁྲོལ་སྤྲད་དགོས་མིན་ཐག་གཅོད་བྱེད་རྒྱུ་ཡིན་ལུགས་སོགས་ལན་འདེབས་བརྒྱབ་པ་ལས་དམིགས་བསལ་རྒྱུ་མཚན་གསལ་ཁ་གང་ཡང་བཏོན་མེད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན་རྒྱ་ནག་གཞུང་ནས་གཏེར་རྫས་ཕྱིར་ཚོང་བྱེད་རྒྱུ་མཚམས་འཇོག་བྱེད་དགོས་དོན་ནི་ཉེ་བའི་ཆར་ཨ་མེ་རི་ཀའི་ངོས་ནས་ཕྱིར་ཚོང་ཁག་ཅིག་མཚམས་བཞག་པའི་རྐྱེན་གྱིས་དེར་གདོང་ལེན་བྱས་པ་ཞིག་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་འདུག་གང་ལྟར་རྒྱ་ནག་ནང་ཉེ་བའི་ལོ་ཤས་ནས་བཟུང་དཔལ་འབྱོར་དང་ཚོང་འབྲེལ་ཉམས་རྒུད་ཕྱིན་པ་དེ་དག་སླར་གསོ་ཡག་པོ་ཞིག་ཐུབ་མེད་པའི་དུས་ཚོད་འདིར་ཡང་དགོས་ངེས་ཅན་གྱི་གཏེར་རྫས་རིགས་ཚོང་འགྲེམས་བྱེད་རྒྱུར་བཀག་སྡོམ་བྱེད་བཞིན་ཡོད་ལུགས་བཀོད་འདུག། བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་དཱ་ཧལ་མཆོག་བདུན་ཕྲག་གཅིག་ཙམ་རིང་རྒྱ་ནག་ནང་ལ་གཟིགས་སྐོར་གནང་ཆེད་རེས་གཟའ་ཉི་མའི་ཉིན་པེ་ཅིང་དུ་ཕེབས་འབྱོར་གནང་བཞག་དེ་ཡང་རེས་གཟའ་སྤེན་པའི་ཉིན་བལ་ཡུལ་གྱི་སྲིད་བློན་མཆོག་རྒྱ་ནག་གི་ཧང་ཀྲོའུ་གྲོང་ཁྱེར་ནང་འཚོགས་བཞིན་པའི་ཨེ་ཤེ་ཡའི་རྩེད་འགྲན་གྱི་དབུ་འབྱེད་མཛད་སྒོར་མཉམ་ཞུགས་གནང་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་རྗེས། རེས་གཟའ་ཉི་མའི་ཉིན་པེ་ཅིང་དུ་ཕེབས་འབྱོར་གནང་བ་ཞིག་ཡིན་འདུག་རྒྱ་ནག་དང་བལ་ཡུལ་གྱི་དབུ་ཁྲིད་རྣམ་གཉིས་ཧང་ཀྲོའུ་གྲོང་ཁྱེར་ནང་ལ་ཐུག་འཕྲད་གནང་པའི་སྐབས་བལ་ཡུལ་གྱི་སྲིད་བློན་པུཤ་པལ་ཀ་མལ་དཱ་ཧལ་མཆོག་གིས་ཞི་ཅིན་ཕིང་གིས་བཏོན་པའི་གསར་གཏོད་ཀྱི་བསམ་ཚུལ་དང་གྲོས་འཆར་དེ་ཚོར་བལ་ཡུལ་གྱིས་རྒྱབ་སྐྱོར་བྱ་རྒྱུ་ཡིན་པ་གསུངས་ཡོད་ལུགས་བལ་ཡུལ་གྱི་ཕྱི་སྲིད་ལས་ཁུངས་ཀྱིས་སྤེལ་བའི་སྤྱི་བསྒྲགས་ཤིག་ནང་འཁོད་འདུག་དེ་རིང་རེས་གཟའ་ཉི་མའི་ཉིན་བལ་ཡུལ་གྱི་སྲིད་བློན་མཆོག་གིས་པེ་ཅིང་དུ་བལ་ཡུལ་དང་རྒྱ་ནག་གི་ཚོང་པའི་ལྷན་ཚོགས་ཐོག་གསུང་བཤད་གནང་རྒྱུ་ཡིན་འདུག་ལྷན་ཚོགས་དེ་ནི་བལ་ཡུལ་གྱི་ཚོང་ལས་ཚོགས་པ་དང་རྒྱ་ནག་གི་རྒྱལ་སྤྱིའི་ཚོང་ལས་གོང་འཕེལ་ལས་ཁང་གཉིས་ནས་ཐུན་མོང་གི་ཐོག་ནས་གོ་སྒྲིག་གནང་བ་ཞིག་ཡིན་པ་རེད། ཡང་རེས་གཟའ་ཟླ་བའི་ཉིན་བལ་ཡུལ་གྱི་སྲིད་བློན་མཆོག་གིས་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཀྱི་ཚོགས་གཙོ་ཀྲའོ་ལི་དང་ཐུག་འཕྲད་གནང་རྒྱུ་དང། དེ་བཞིན་རྒྱ་ནག་གི་སྲིད་བློན་ལི་ཆང་དང་ཐུག་འཕྲད་གྲོས་མོལ་གནང་རྒྱུའི་ལས་རིམ་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་པེ་ཅིང་དུ་རྒྱལ་སྤྱིའི་བོད་རིག་པའི། དཔྱད་གླེང་ཚོགས་འདུ་སྐབས་བདུན་པ་ཟེར་བ་དེ་ཕྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ནས་བཅུ་དྲུག་བར་ཉི་མ་གསུམ་གྱི་རིང་ལ་ཚོགས་ཡོད་པ་རེད། ཚོགས་འདུ་དེ་དང་འབྲེལ་ནས། བོད་རིག་པའི་ཞིབ་འཇུག་གི་གནས་བབ་དང་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཐོག་ལ་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཀྱི་སྐོར་ལ་འབུམ་རམས་པ་རྒྱལ་ལོ་ལགས་དང་ལྷན་དུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ། དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་གནང་གི་རེད།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། རྒྱ་ནག་གཞུང་གིས་གོ་སྒྲིག་ཞུས་པའི་པེ་ཅིན་རྒྱལ་སྤྱིའི་བོད་རིག་པའི་དཔྱད་གླེང་ཚོགས་འདུ་སྐབས་བདུན་པ་ཟེར་བ་དེ་རྒྱ་ནག་རྒྱལ་ས་པེ་ཅིན་དུ་ཕྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ནས་ཉིན་གསུམ་གྱི་རིང་ལ་ཚོགས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་ལྟར་ན་ཚོགས་འདུ་དེ་ལ་བོད་རིག་པའི་མཁས་པའི་མིང་ཐོག་ནས་མི་གྲངས་སུམ་བརྒྱ་ར་ཉི་ཤུ་ཙམ་འཛོམས་ཡོད་ཚུལ་དང། དེའི་ཁྲོད་ནས་མི་གྲངས་བཞི་བཅུ་ཡིན་ན་ཕྱིའི་རྒྱལ་ཁབ་ཁག་ནས་ཡོང་བའི་བོད་རིག་པའི་མཁས་པ་ཡིན་ཚུལ་བརྗོད་འདུག་ཚོགས་འདུ་དེའི་ཐོག་བོད་ནང་གི་ཤེས་ཡོན་དང་བོད་བརྒྱུད་ནང་བསྟན། སྤྱི་ཚོགས་བསྒྱུར་བཅོས་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་བགྲོ་གླེང་བྱས་ཡོད་པའི་ཁྲོད་ནས་བརྗོད་གཞི་གཙོ་བོ་གཅིག་ཡིན་ན། Tibet འམ་བོད་ཞེས་པའི་ཐ་སྙད་དེ་དབྱིན་ཡིག་ནང་དུ་བེད་སྤྱོད་བྱེད་སྐབས་ཞིས་ཙང་ཞེས་བེད་སྤྱོད་བྱེད་དགོས་ལུགས་བཤད་པ་དེ་ཆགས་ཡོད་པ་རེད། དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་དུ། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་རུ་དགེ་རྒན་གྱི་ཕྱག་ལས་གནང་མྱོང་བ་དང། ཁེ་ན་ཌ་ཁྲོ་རོན་ཁྲོ་གཙུག་ལག་སློབ་གྲྭ་ཆེན་མོའི་ནང། སྤྱི་ཚོགས་རིག་པའི་སྐོར་ལ་འབུམ་རམས་པའི་སློབ་གཉེར་ཐོན་པ། འབུམ་རམས་པ་རྒྱལ་ལོ་ལགས་དང་མཉམ་དུ། ཚོགས་འདུ་དེ་དང་འབྲེལ་ནས། བོད་རིག་པའི་ཞིབ་འཇུག་གི་ལྟེ་གནས་ཀྱི་གནས་བབ་དང། རྒྱ་ནག་གིས་བོད་ཀྱི་སྐད་ཡིག་དང་ཡི་གེ་གི་ཐོག་ལ་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཀྱི་སྐོར་ལ་གླེང་མོལ་བྱེད་ཀྱི་ཡིན།

གཏོང་ཡ་ལ། ཉམས་ཞིབ་ཕྱོགས་མང་པོ་ནས་ཡོང་དགོས་ཙང། དེའི་སྐོར་ལ་ཞིབ་འཇུག་བྱེད་མཁན་གྱི་མི་སྣ་མང་པོ་གདན་འདྲེན་གནང་ཞིང། ལྷག་པར་དུ་སྐབས་དེའི་ནུབ་བྱང་མི་རིགས་སློབ་གྲྭ་ནས་མི་མང་ཆེ་ཤོས་དེ་ནས་ཕར་བླངས་ཤིང། དེའི་ནང་ནས་སྐབས་དེའི་དམིགས་ཡུལ་གཙང་མ་ཞིག་དང། ཞིབ་འཇུག་གི་དཔུང་སྡེ་ཡང་སྤུས་དག་པོ་ཡག་པོ་ཞིག་བྱས་ཡོད་པ་རེད། ད་ཡིན་ན་ཡང་ལོ་མང་པོ་འགོར་བའི་རྗེས་ནས། ཞིབ་འཇུག་ཁང་དེ་གི་ངོ་བོ་ལ་འགྱུར་བ་བྱུང་ཡང། ཆབ་སྲིད་ཀྱི་ལག་ཆ་དང་ཡང་ན་འཐབ་ཕྱོགས་གཅིག་གྱུར་ཁ་ཕྱོགས་དེ་ལ་དཀའ་ངལ་འཕྲོད་པའི་བརྗོད་གཞི་དེའི་སྒང་དེའི་སྟེང་ལ་ཞིབ་འཇུག་བྱེད་མཁན་གྱི་དེ་གི་ངོ་བོ་ཅན་གྱི་འགྱུར་བ་རེད། གནས་སྟངས་དེ་འདྲ་ཞིག་གི་འོག་ནས་ད་ད་ལོའི་ཐེངས་བདུན་པ་དེ་པེ་ཅིང་གི་ཚོགས་རེད། རེད་ད་ལྟ་ཁྱེད་རང་གསུང་བ་ནང་བཞིན་གྱི་དངོས་གནས་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་ཐེངས་དང་པོ་ཚུགས་དུས་སྐབས་དངོས་ནས་ཞིབ་འཇུག་ངོ་བོ་ལྡན་པའི་ཅིག་དེབ་དྲ་དེ་འདྲའི་མང་པོ་ཐེབས་ཡོད་རེད་ད། ཉེ་ཆར་ག་ལེ་ག་ལེ་བྱས་ནས་ངའི་གོ་ནོར་ན་རྩ་བའི་རྩ་བའི་ད་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་ཟེར་མིང་གཅིག་བར་ད་དོན་དག་དངོས་གནས་གྱི་བཤད་ན་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་གི་ད་ཡན་ལག་འདྲ་བོ་ཆགས་འདུག་པ་ཟེར་དེ་འདྲའི་གསུང་རྒྱུན་མང་པོ་འདུག་བོད་ནང་ནས་ན་ར། ད་ད་ཐེངས་གི་ཅིག་རྒྱལ་སྤྱིའི་བོད་རིག་པའི་ཞིབ་འཇུག་ཚོགས་ཆེན་དེ་འདྲའི་ཅིག་ཨ་ནས་རྒྱ་ནག་གི་ཆབ་སྲིད་ཀྱི

ངས་འདི་འདྲ་ཞིག་འགྱུར་བ་འདི་འདྲ་ཆེན་པོ་ཞིག་བྱུང་སོང་བསམ་ཡོད་རེད། དང་པོ་འདི་ད་ང་ཚོ་མི་རབས་རྒན་པ་ཨ་ལགས་ཚེ་ཏན་ཞབས་དྲུང་ཚང། དམུ་དགེ་བསམ་གཏན་ཚང་དུང་དཀར་རིན་པོ་ཆེ་ཚང། དེ་ནས་རྡོ་རྗེ་རྒྱལ་པོ་ཁྲོ་རུ་ཚེ་རྣམ་ཁོ་རྣམ་པ་གི་སྐུ་དྲིན་ལ་ང་ཚོའི་སྤྱི་ཚོགས་སྒང་ནས་ངས་ཀྲུང་ཧྭ་གི་ནང་ནས་བོད་ཡིག་གི་མཁས་པ་མང་པོ་སྐྱོང། ཨ་ནས་བོད་ཡིག་གི་སྒང་ནས་ང་ཚོའི་བོད་རང་གི་རིག་གནས་དང་སྤྱི་ཚོགས་ཉམས་ཞིབ་བྱེད་ཡག་གི་དཔུང་སྡེ་གི་མ་རྩ་འདྲ་ཡིན་མ་སོང་ན། གང་ལ་གང་འཚམ་ཡག་པོ་ཞིག་བྱུང་ཡོད་རེད། ད་ད་ལོ་གི་ཚོགས་འདུ་འདི་ལ་བལྟས་ཡོང་ཡིན་ན། དེ་གི་སྟོབས་ཤུགས་དཔུང་སྡེ་དེ་གཅིག་ནུས་མེད་སྤྱི་ཚོགས་ཀྱི་སྡིངས་ཆ་སྒང་ནས་གནས་མེད་དུ་ཆགས་ཡོད་པའམ། དེ་གཅིག་རེད། དེ་ནས་ད་རེས་ཀྱི་ཚོགས་འདུ་ད་ཅི་ད་ལྟ་ཁྱེད་གསུངས་པ་ནང་བཞིན་དེ་སུམ་བརྒྱ་ར་ཉི་ཤུ་ལྷག་གཅིག་གི་ནང་ལོགས་ནས། བརྒྱ་དང་བདུན་བཅུ་ཡར་མར་དེ་གཞོན་སྐྱེས་རེད་འདུག་བ། ཉིས་བརྒྱ་རེག་མ་རེག་དེ་འདྲ་ཞིག་གཞོན་སྐྱེས་རེད་འདུག་གཞོན་སྐྱེས་ཀྱི་ནང་ལོགས་ནས། ལྷག་པར་དུ་བོད་ཡིག་སྒང་ནས་རྩོམ། འགྲུབ་མ་ཐུབ། རྒྱ་ཡིག་གང་ནས་མིན་ད་རྒྱ་ཡིག་འོག་ཡིག་གང་ནས་རྩོམ་འགྲུབ་མ་ཐུབ་རྒྱུ་དེ་འདྲ་གི་བྲིས་ཚུལ་ཅིག་མང་པོ་འདུག་དེའི་སྒང་དུ་ནི་རྒན་པ་རྒན་རབས་ཀྱི་ནང་ནས་ར་ཅིག་བོད་ཡིག་ཡག་པོ་ཡོད་དེ་ནས་བོད་ཡིག་ཡག་པོ་ཡོད་ཀྱང་ཡང། རྒྱ་ཡིག་ཡག་པོ་ཅིག་ཤེས་གི་མེད་ན་ཚོགས་འདུ་དེ་ལའང་བཅར་མ་ཐུབ་པའི་གནས་སྟངས་ཡོང་འདུག་བ། ད་འདིའི་གནས་སྟངས་འདིའི་སྒང་ནས་ག་རེ་མཚོན་གྱི་ཡོད་རེད་ཟེར་ན་ཁོ་གི། ཆབ་སྲིད་ཅིག་ཅིག་གི་ལག་ཆ་ངོ་མ་ཞིག་ཏུ་གྱུར་འོང་རྒྱུ་རྟགས་མཚན་གསལ་བོ་བསྟན་ཚར།

དབྱིན་ཇི་ནང་ར་ཡིན་གཅིག་མིན་གཅིག་ཤི་ཙང་ཟེར་དེ་བེད་སྤྱོད་གཏོང་དགོས་ཟེར་ནས་ད་དེའི་སྒང་བགྲོ་གླེང་ར་ཤུགས་ཆེན་པོ་བྱས་ནས་ཚོགས་འདུ་ཚོགས་ཚར་ན་རྒྱ་ནག་གཞུང་གི་དྲིལ་བསྒྲགས་ར་ཤུགས་ཆེན་པོ་བྱས་སོང། དེ་ཚོ་ད་ཆབ་སྲིད་རང་གི་ཅིག་ལག་ཆ་འདྲ་བོ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད། དེ་ལ་ཁྱེད་རང་གིས་ག་རེ་དགོངས་ཀྱི་འདུག། ད་ཧོ་ཏན་ཅག་དེ་དེ་རེད། འདིའི་ལྟག་ལོགས་ན་ཆབ་སྲིད་ཀྱི་དམིགས་ཡུལ་ཅིག་ཆེན་པོ་ཞིག་ཡོད་རེད། སྤྱིར་བཏང་གི་ལབ་ན Tibet ལབ་ན་དེ། ང་ཚོ་བོད་ལ་མི་རིགས་གཞན་པ་སྐད་རིགས་མ་འདྲ་བའི་ནང་ནས་འབོད་སྟངས་མ་འདྲ་བ་ཡོད་དེ་དེ་རེད་དེ་སྤྱིར་བཏང་གི་རྙོག་དྲ་ཆེན་པོ་ཞིག་མ་རེད། ད་རེས་ཁོ་རང་ཚོ་འདི་འདྲ་ཞིག་བཟོ་འོང་རྒྱུ་དེ་ནི་ཆབ་སྲིད་ཀྱི་ལྐོག་མིན་གྱི་ཆེན་པོ་ཞིག་རེད། རྒྱུ་མཚན་ག་རེ་ལབ་ན། དེ་དབྱིན་ཇི་གི་ཐ་སྙད་ཀྱི་ནང་ནས Tibet ལབ་ཡ་དེ་རྒྱ་ནག་གུང་ཁྲན་མེད་དུས་སྐབས་དེ་ནས་བེད་སྤྱོད་གཏོང་གི་ཡོད་པའི་ཐ་སྙད་ཞིག་རེད། དེ་རྒྱ་ནག་གི་གུང་ཁྲན་ཏང་ལ་རྒྱ་ནག་གི་བོད་དེ་བཙན་བཟུང་བྱས་ནས་དེ་རྗེས་ནས་བྱུང་ཡ་གི་ཐ་སྙད་ཞིག་མ་རེད།

ཕྱོགས་གཅིག་ནས་ལས་ཀ་འདི་གདོང་ལེན་བྱེད་དགོས་འདུག་བསམ་འདུག་གཅིག་ང་ཚོའི་ས་ཁྲའི་སྒང་ནས་བོད་ཟེར་བ་དེ Tibet ཟེར་བ་དེ་ས་ཁྲའི་སྒང་ནས་ཟོག་བཟོ་དགོས་རྒྱུ་འདི་གལ་ཆེན་པོ་རེད་ས་གི་ས་ཁྲ་གི་ལས་འགུལ་གཅིག་སྤེལ་དགོས་འདུག་བསམ་གི་འདུག་རྒྱལ་སྤྱིའི་སྒང་ལ་གཅིག་ཡ་གཉིས་ནས་ཁོ་གི་ཞིན་ཅང་དང་ད་ལྟ་ང་ཚོ་བོད་གི་གནས་སྟངས་འདི་རྒྱལ་སྤྱིའི་སྒང་ནས་བེད་སྤྱོད་གཏོང་དགོས་རྒྱུ་མིང་གི་གནས་སྟངས་འདི་ལོག་རེད།

རེད་ད་ང་གཉིས་ཀྱི་རྒྱ་ནག་ནས་པེ་ཅིང་གི་གོ་སྒྲིག་བྱས་པའི་རྒྱལ་སྤྱིའི་བོད་རིག་པའི་ཞིབ་གླེང་ཚོགས་འདུ་སྐབས་བདུན་པ་ཟེར་ཡ་དེ་རེད། ནས་དེ་དང་མཉམ་དུ་རྒྱལ་སྤྱིའི་སྒང་ན་རྒྱལ་སྤྱིའི་བོད་རིག་པའི་ཞིབ་འཇུག་ཚོགས་ཆེན་ཟེར་ཡོད་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ནས་འགོ་བཙུགས་ནས་ད་ལྟ་ཡིན་ན་སྐབས་བཅུ་དྲུག་པ་དེ་ཉིད་ད་ན་ནིང་ལོ་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ནས་ཚོགས་ཡོད་རེད། ནས་དངོས་གནས་ཀྱི་ཅིག་ཞིབ་འཇུག་ལབ་དེའི་སྒང་ལ་ད་འཛམ་བུ་གླིང་གི་སྒང་ནས་གཅིག་དངོས་གནས་སློབ་གྲྭ་ཆེན་མོའི་དགེ་རྒན་དང་དངོས་གནས་ཞིབ་འཇུག་བྱས་ནས་རང་སྐྱ་འཕེར་བའི་ཞིབ་འཇུག་གི་སྡེ་ཚན་གཅིག་ནས་ཞིབ་འཇུག་བྱས་དེ་ལ་ཞིབ་འཇུག་པ་ཟེར་གྱི་རེད། ད་རྒྱ་ནག་འདྲ་བས་ན་རྒྱ་ནག་གཞུང་གི་བོད་འབྲེལ་ལས་ཁུངས་གཅིག་གི་སྒང་ནས་བཀོད་སྒྲིག་བྱས་དེའི་སྒང་ལ། སྤྱིར་བཏང་ཞིབ་འཇུག་གི་སྡེ་ཚན་དེ་སྲིད་གཞུང་གཅིག་གི་སྟངས་འཛིན་འོག་ན་དེ་ལ་དཀའ་ངལ་གཅིག་འཕྲད་ཀྱི་རེད་དེ་བྱས་དེའི་སྒང་ལ། ད་ལྟ་གི་རྒྱ་ནག་གི་ཞིབ་འཇུག་གི་གཞུང་གི་སྟངས་འཛིན་བྱས་པའི་ཞིབ་འཇུག་དང་རྒྱལ་སྤྱི་གི་ཞིབ་འཇུག་དེའི་དབར་ནས་མ་འདྲ་བ་དང་ཡང་དེ་གཉིས་དབར་ལ་འགལ་བ་ཡོང་གི་རེད།

བོད་མི་རིགས་ཀྱི་རིག་གནས་ཡར་རྒྱས་གཏོང་རྒྱུར་བོད་མི་རིགས་ཀྱི་རིག་གནས་དེ་དེང་རབས་ཅན་དུ་བསྒྱུར་ཡ་གི་འདིའི་ཕྱོགས་ཀྱི་བསམ་འཆར་འདྲ་བསམ་བློ་འདྲ་མ་ཟད་གང་ལ་གང་འཚམ་བཏང་འོག་ད་ང་ཚོའི་བོད་མི་རིགས་ཀྱི་འདོད་བློ་ཁེངས་ཡག་ཞིག་ཅིག་ཐུབ་ཡོད་མ་རེད། དེ་ངས་གསལ་བོ་དྲང་མོ་ལ་བསམ་སོང། རྒྱ་ནག་གི་ནར་དེ་རེད་རྒྱ་ནག་གི་ནང་ལོགས་ནས་བོད་ནང་ད་ཁོ་རང་ཚོའི་ཏང་གི་ཚོགས་འདུ་སྒང་ནས་ལབ་སོང་བ་ད་ཁོ་བོད་རིགས་ཀྱི་ཞིབ་འཇུག་གི་དཔུང་སྡེ་མི་སྣ་དྲུག་སྟོང་ལྷག་ཅིག་བཅས་སོང་ཞིག་ཡོད་དྲུག་སྟོང་ལྷག་ཡོད་ལབ་གི་འདུག་བ། དྲུག་སྟོང་ལྷག་གི་ནང་ནས་ཉིས་སྟོང་ལྷག་པར་དུ་ཉིས་སྟོང་བཅོ་བརྒྱད་ཀྱི་རྗེས་ནས་ཁོང་ཚོས་ཤེས་བྱ་དེ་ལ་བཀག་སྡོམ་བྱས་བཞག་ཡོད། དེའི་ཤེས་བྱ་གི་རྣམ་གཞག་དེའི་ནང་ལོགས་ནས་འདིའི་ཞིབ་འཇུག་བྱེད་ཆོག་འདིའི་ཞིབ་འཇུག་བྱེད་མི་ཆོག་ཟེར་དེ་གཏན་འཁེལ་བཟོས་ཚར་རེད། དེའི་ཞིབ་འཇུག་བྱེད་མི་ཆོག་པ་དེའི་ནང་ཞིབ་འཇུག་བྱེད་འོས་ན།

འཐབ་ཕྱོགས་གཅིག་གྱུར་གྱི་དམིགས་ཡུལ་སྐོང་ཡག་གི་ཆེད་དུ་ཞིབ་འཇུག་གི་དཔུང་སྡེ་སྐྱོང་དགོས་པ་རེད། དེ་ཡང་ངོ་བོ་ཁ་ཁ་རེད། ངོ་བོ་ཁ་ཁ་ཆགས་བསྡད་པ་རེད། དེ་ཡིན་ཙང་ད་ང་ཚོ་དེ་ཡོང་ན། ཞིབ་འཇུག་གི་ལམ་ཁ་འདི་ང་ཚོའི་བོད་རང་གི་སོ་སོ་གི་རང་གི་རང་ལག་ཏུ་ཟིན་ཡོད་ནོ་གི་གཞུང་ལུགས་དང། རང་ལག་ཏུ་ཟིན་ཡོད་ནོ་གི་དབྱེ་ཞིབ། རང་ལག་ཏུ་ཟིན་ཡོད་ནོ་གི་སྤྱི་ཚོགས་ཀྱི་ཁ་ཕྱོགས་འདི་ཚང་མ། གཙོ་བོ་བཟུང་ནས་ང་རང་ཚོ་སོ་སོ་གི་གཞུང་ལུགས་དེ་མ་ལག་ཡར་རྒྱས་བཏང་ན་མ་གཏོགས་ད་ལྟ་བོད་ནང་ནང་ལོགས་གི་བོད་རིགས་ཀྱི་ཞིབ་འཇུག་གི་དཔུང་སྡེ་དེ་ལ་ཁེན་བརྟེན་ནས་ང་རང་ཚོ་བོད་མི་རིགས་ཀྱི་མ་འོངས་པའི་སྤྱི་ཚོགས་རང་ལག་གི་ཁ་ཕྱོགས་ཡར་རྒྱས་ཀྱི་ཁ་ཕྱོགས་རང་ལག་ཏུ་ཟིན་ཡ་གི་གནས་སྟངས་དེ་ཡོང་ལ་ཁག་པོ་ཡོང་གི་འདུག་བསམ་གི་འདུག།
ནས་ད་སློབ་གྲྭ་ཆེན་མོ་ཁག་ནས་ཅིག་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སྦྱང་ཡག་གནས་སྟངས་ཐད་དེ་ག་འདྲའི་ཆགས་བསྡད་པ་དེང་སང།
ད་དེ་ངས་ཁྱོད་དཔེ་མཚོན་ལ་བཞག་ཞེས་བྱ་གོ། ཉིས་སྟོང་ཉི་ཤུ་ཐམ་པ་ལོ་ཟླ་བ་དགུ་བ་ནང་ནས་དང་པོ་ང་དགེ་རྒན་བྱས་མྱོང་ས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་བོད་སྡེ་ཁག་དེ་སྒྲིག་འཛུགས་སྒང་ནས་མེད་པ་བཟོ་ཚར།

དེའི་འདི་སྒང་ལ་ད་ལྟ་གི་བཅའ་སྡོད་སློབ་གྲྭ་དེའི་སྐོར་ལ། ད། འབུམ་རམས་པ་རྒྱལ་ལོ་ལགས་ཡིན་ན་ཅིག་དེའི་སྐོར་ལ་ལས་འགུལ་སྤེལ་རྒྱལ་སྤྱིའི་སྒང་ནས་ད་དེ་འགྲིག་གི་མི་འདུག་དེ་རྒྱ་ནག་ག་གནོན་ཤུགས་ཆེན་པོ་ཅིག་ཤུགས་ཆེན་པོ་ཅིག་གསུངས་དེ་ཉེ་ཆར་རེད། ཉེ་ཆར་ཡིན་ན New York Times ནིའུ་ཡོག་གི་དུས་བབ་ཟེར་བའི་ཚགས་པར་སྐད་གྲགས་ཆེན་པོ་དེའི་ནང་ན་ནས། ཁྱེད་རང་གི་བསམ་ཚུལ་གི་རྩོམ་ཡིག་བྲིས་བཞག་ཤག་རྩོམ་ཡིག་དེ་རྒྱ་ཡིག་ནང་བསྒྱུར་བྱས་ནས་ནིའུ་ཡོག་གི་རྒྱ་ཡིག་གི་སྡེ་ཚན་དེའི་ནང་བཀོད་བཞག་ཤག། ཨ་ནི་ཁྱེད་རང་གི་ད་ཅིག། ཕྲུ་གུ་བཅའ་སྡོད་ཀྱི་སློབ་གྲྭ་དེ་ལ་སེམས་འཚབ་འདྲ་བོ་ག་འདྲས་ཡོད་ཤུགས་ཆེ་ཤོས་དེ་ཡིན། སེམས་འཚབ་གཙོ་ཆེ་ཤོས་དེ་རེད། ད་ལྟའི་ཕྲུ་གུ་ལོ་བཞི་ནས་དྲུག་ཙམ་པོ་བཅའ་སྡོད་སློབ་གྲྭ་ནང་བསྐྱལ་ཨ་ནེ་རྒྱ་ཡིག་རྒྱ་སྐད་རྐྱང་རྐྱང་བསླབ་ན། དེ་གི་ཆབ་སྲིད་ཀྱི་གནད་དོན་ཆེན་པོ་ཞིག་འཁྲབ་དགོས་དོན་དགོས་པ་རེད། གཅིག་ནས་རྒྱ་ནག་ཁོ་རང་གི་ལྐོག་ཇུས་རེད། ག་རེ་ལབ་ན། མི་རིགས་འདི་མེད་པ་བཟོ་ཡ་གི་གོམ་པ་དང་པོ་དེ་རེད། མི་རིགས་འདི་གསུང་གི་མི་རིགས་ཀྱི་མཚན་ཉིད་མ་ཚང་བ། ཐ་ན་བོད་གི་ལོ་བཞི་ནས་དྲུག་ཡི་སློབ་གྲྭ་བཅའ་སྡོད་སློབ་གྲྭ་ན་བསྐྱལ་རྒྱུ་ཁོ་རང་ཚོ་གཉོམ་ལག་གྱི་སྤྱི་ཚོགས་ཀྱི་བདག་པོ་བྱེད་འོང་དུས་ཉིན་དེ་ལ་ཁོ་རང་ཚོ་གི་ར་གྱི་ཁོ་རང་ཚོ་བོད་པ་ཡིན་ལབ་ཡག་གི་དུས་འདི་ཞིག་ཏུ་ཁོ་རང་ཅིག་ཁག་པོ་ཡོང་རྒྱུ། དེ་འདྲ་ཞིག་བཟོ་དགོས་ར་དེ་འདི་ཉི་མ་དེ་སླེབས་ན་སླེབས་ན་ད་ང་ཚོ་མི་རིགས་དེ་ཚར་རེད།

དང། བཅའ་སྡོད་སློབ་གྲྭ་བོད་ཁུལ་ལོ་བཞི་ནས་དྲུག་བྱམས་པོ་སློབ་གྲྭ་འདི་ནང་བཅའ་སྡོད་ནང་བྱ་དགོས་རྒྱུ་འདི་ཁྱད་པར་གྱི་ཆེད་ཀྱི་སྤྱི་འདི་ཉིད་རྩ་མེད་བཟོ་རྒྱུ་དེ་གི་རྟགས་མཚན་གཙོ་ཆེ་ནང་གཙོ་ཆེ་རེད་བསམ་གི་འདུག། ད་དེ་ཁྱེད་རང་གི་བསམ་ཡ་བདེན་པ་རེད། ཁྱད་པར་དེ་མེད་པ་བཟོ་ཡ་དེ་ད་དེ་རྒྱ་ནག་གི་བོད་ཀྱི་རིག་གཞུང་ཡིན་ན་རེད་བོད་ཀྱི་ཆོས་དང་སྐད་ཡིག་ཡིན་ན་རེད་ད་ཀྲུང་གོ་ཅན་དུ་འགྱུར་བ་ཟེར་བ་ད་ཁྱད་པར་དེ་མེད་པ་ཚང་མ་ཀྲུང་གོ་ཅན་དུ་འགྱུར་ཡ་ཟེར་ནས་ད་དེ་འདི་ཁའི་ད་དེ་ག་བོད་གཅིག་པུ་མ་རེད། ཨིས་ཏུར་ཀི་སི་ཐན་ཤར་ཏུར་ཀི་སི་ཐན་གྱི་ཆོས་དང་རིག་གཞུང་ཡིན་ན་ར་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་རྒྱ་ནག་གི་ཁ་ཆེའི་གཟུགས་ན་ཧི་ཧི་ཟེར་གོ་ར་ཧི་ཧི་གི་གཟུགས་ར་ཀྲུང་གོ་ཅན་དུ་བསྒྱུར་བ་དེ་འདྲའི་ཆིག་ལན་གྱི་ཆོས་ཁང་ལ་ཡིན་ན་སྤེལ་ཡོང་གི་འདུག་ད་དེ་བཟུང་བ་ནས། དེང་སང་ཡིན་ན་འཛམ་བུའི་གླིང་གི་སྒང་ནས་ཆི་ཟེར་གོ་ར་ཟེར་ན། ལྟ་བ་མ་མཐུན་པ་དང་རིག་གཞུང་མ་འདྲ་བ་དེ་ཚོ་སོ་སོའི་གི་ཁྱད་ཆོས་དེ་བཟུང་ནས་མཉམ་གནས་གཅིག་དགོས་དེ་གལ་ཆེན་པོ་རེད་ཟེར་འཛམ་གླིང་དེ་འདྲའི་ཁ་ཕྱོགས་ཤིག་འགྲོ་གི་རེད་རྒྱ་ནག་གཞུང་གི་དེ་ཚང་མ་གཅིག་ཡི་ནས་གཅིག་གི་ནང་གཅིག། འདི་ཡིན་གཅིག་མིན་གཅིག་འདི་གཅིག་གྱུར་གཅིག་དགོས་ཟེར་ནས་ཞིག་འགྲོ་བསྡད་ཀྱི་ཡོད་ར་དེ་ལ། གཅིག་རྒྱ་ནག་གི་སྲིད་བྱུས་དེ་ལམ་ལྷོང་ཡོང་གི་རེད་པས་ད་གཅིག་རྒྱ་ནག་གི་འགྲོ་སྟངས་ཡིན་ན་རྒྱལ་སྤྱིའི་འགྲོ་སྟངས་གང་འདྲ་ཡིན་ན། དེ་ལམ་ལྷོང་ཡོང་སྟངས་རིམ་པ་གཉིས་ཡོད་ཀྱི་རེད་བསམ་གི་འདུག་ཁྱེད་རང་གི་དེ་རྒྱལ་སྤྱིའི་སྤྱི་ཚོགས་སྒང་ནས་རྒྱ་ནག་དཔལ་འབྱོར་གྱི་ཁེ་བཟང་སྒང་ནས་བསྟུན་བྱས་ན།

བོད་ཀྱི་བུ་གུ་བཅའ་སྡོད་སློབ་གྲྭ་ལ་སྐྱེལ་མཁན་སྲིད་བྱུས་དེ་དང་འབྲེལ་བ་ཡོད་པའི་གང་ཟག་དེ་ཚོ་ཨ་རིའི་ནང་ཡོང་ཆོག་པ་ལ་ཐོངས་མཆན་བི་ཟྭ་སྤྲོད་གི་མིན་ཟེར་དེ་འདྲའི་བཀག་སྡོམ་ཤུགས་ཆེན་པོ་ཞིག་བྱས་སོང་བ། གང་ལྟར་ཀྱང་དེ་འདྲ་གྱི་ད་རྒྱལ་སྤྱིའི་སྒང་ལ་དོ་སྣང་ཞིག་བྱས་དུས་སྒང་ལ་དེ་གི་རྒྱ་ནག་ཤུགས་རྐྱེན་ཅིག་ཐེབས་ཀྱི་རེད།
ཤུགས་རྐྱེན་ཐེབས་ཀྱི་རེད་དེ་སྲིད་བྱུས་དེ་ལག་ལེན་བྱེད་མཁན་གྱི་མྱི་དགོས་པ་རེད་བ། དེ་ལག་ལེན་བྱེད་མཁན་གྱི་མྱི་དེ་རང་ཚོ་ཁོ་རང་ཚོ་བཀག་སྡོམ་བི་ཟྭ་རེད་དེ་སྒང་ལ་བཀག་སྡོམ་དེ་འདྲ་བྱས་ན་རྗེས་མ་གི་མྱི་ཡང་བསྐྱར་ནང་ལ་གང་དེ་སླེབས་ཡོང་ན་ཁོ་རང་ཚོ་དོགས་ཟོན་བྱེད་གི་ར། བྱས་ན་ད་ཅིག་སྲིད་ཇུས་དེའི་རིགས་དེ་ལག་བསྟར་བྱེད་ཡ་ལ། སྲིད་ཇུས་དེ་ག་བ་ནས་ཡོང་བ་ཡིན་ན་ལག་བསྟར་བྱེད་མཁན་གྱི་མྱི་དགོས་པ་རེད་ལག་བསྟར་བྱེད་ཡ་ལ་སྐུལ་འདེད་གཏོང་མཁན་གྱི་དཔོན་རིགས་དགོས་ཡོད་རེད། དཔོན་རིགས་དེ་མེད་པ་ཆགས་ན་ལག་བསྟར་བྱེད་ཡ་ལ་ཁག་པོ་ཡོང་གི་ཡོད་རེད་དེ་ཤུགས་རྐྱེན་ཏན་ཏན་འགྲོ་གི་རེད་བསམ་གི་འདུག་དེ་མ་ཚད་ཕྱི་རྒྱལ་གྱི་དེའི་དམངས་གཙོའི་རྒྱལ་ཁབ་དང་ཨ་ནི་ཁོ་རོ་གདོད་མའི་མི་རིགས་དེ་ལ།

ད་དེ་འདྲའི་སྲིད་བྱུས་ཅིག་ལག་བསྟར་བྱེད་ཀྱི་ཡིན་ཟེར་གསལ་བསྒྲགས་ཞིག་དང་ཁེལ་བ་ཡིན་ན་ཨ་མདོའི་ས་ཁུལ་དེ་འདྲ་མཚོན་ན་ད་ལོ་ཕྱི་ཟླ་དགུ་བ་ནས་ཕལ་ཆེར་ལག་བསྟར་བྱས་ཡོད་པ་རེད་ཅེས་གོ་གི་འདུག་ཆ་ཚང་ཞིག་ད་བོད་ཁྱོན་ཡོངས་ལ་ལག་བསྟར་བྱས་ཡོད་མེད་མི་ཤེས། ད་དེ་རྒྱ་ནག་གི་སྲིད་བྱུས་ནི་རྒྱ་ནག་གི་སྲིད་བྱུས་རེད་དེ་ནི་ལག་བསྟར་བྱེད་གི་རེད་རྒྱ་ནག་གཞུང་གིས། ད་དེ་ལ་ཅིག་བོད་ནང་ན་ཡོད་ནས། མེད་དུ་བཟོ་ཟིན་ན་རེད་ད་གི་བར་དུ་བཟོ་ཟིན་ན་རེད་ང་ཚོ་གི་སྲིད་བྱུས་དེ་ལ་གདོང་ལེན་ཟེར་ན་རེད་ད་ག་འདྲས་བྱེད་དགོས་བ་རེད་གཅིག་ང་ཚོ་ད་དེ་ཡག་པོ་མི་འདུག་དེ་འགྲིག་གི་མི་འདུག་དེ་བོད་ཚར་རྗེས་སྐྱོན་བརྒྱབ་ད་གི་བ་རེད་དེ་སྐྱོན་འདྲ་རེད་ད་ང་ཚོ་དེ་འགོག་ཡ་ཟེར་ན་རེད་དེ་སྲིད་བྱུས་དེ་ལམ་ལྷོངས་མི་ཡོང་བ་ག་རེ་བྱེད་ཐུབ་གི་རེད། དེ།

འདི་སྒེར་གྱི་གནད་དོན་ཞིག་དང་སྤྱི་གི་གནད་དོན་གཉིས་ཡོད་རེད། ད་སྒེར་གྱི་གནད་དོན་མང་པོ་ཞིག་གིས་སྤྱི་གི་གནད་དོན་གྲུབ་ཀྱི་ཡོད་རེད། སྤྱི་གི་གནད་དོན་གྱིས་སྒེར་གྱི་གནད་དོན་དེ་འགེབས་ཀྱི་ཡོད་རེད། དེ་གཉིས་ཆོས་སྐད་རྟེན་འབྱུང་ཟེར། རྟེན་འབྱུང་གི་འབྲེལ་བ་ཟེར། དེ་ཡིན་ཙང་ཕན་ཚུན་དེ་གཉིས་ཀ་གཅིག། ཕུགས་རྒྱང་རིང་པོ་ཞིག་གི་སྒང་ནས། ལྟ་སྟངས་ཅིག་ཡང་དག་ཅིག་བཟུང་ཨ་ནི་དེའི་སྒང་ད་ནས་སོ་སོའི་སྐད་དང་རིག་གཞུང་ལག་ལེན་ཅི་ཐུབ་ཀྱི་སྒང་འབད་ན་རེ་བ་ཏན་ཏན་ཡོད་རེད་བསམ་འདུག།
རེད་ད་ཡ་དུས་ཚོད་ཅང་མེད་གི་དྲི་བ་མཐའ་མ་དེ་རེད་ད་བོད་ནང་ནས་དེ་འདྲའི་དཀའ་ལས་ཡོད་ད་བོད་ཕྱི་ལོགས་ན་ད་གང་ལ་གང་འཚམས་ཅིག་ཡོད་རེད་མི་འབུམ་གཅིག་ར་ཁྲི་ལྔ་ཙམ་བོད་པ་ཞིག་ཡོད་ག་ས་ག་འཁྱམས་བསྡད་ཡོད་རེད་དེ་ཚོ་གིས་ཡང་ཅིག་བོད་ཀྱི་སྐད་ཡིག་དང་རིག་གཞུང་དེ་རྒྱུན་འཛིན་བྱེད་ཐུབ་པ་ལ་ནུས་བ་ག་རེ་འདོན་ཐུབ་ཀི་བསམ་འདུག། དང་པོ་དེར་ཁོང་ཚོ་རང་དབང་ལུང་པ་ན་ཡོད། རང་དབང་ལུང་པ་ན་ཡོད་ཙང་སོ་སོ་གི་མི་རིགས་འདི་གི་སྐད་དང་རིག་གནས་འདི་ལ་ཤ་ཞེན་ག་ཚད་ཞིག་ཡོད་ན་དེ་ལག་ལེན་ཚད་ག་ཚད་ཞིག་ཡོད་དེའི་སྒང་ནས་མཚོན་ཐུབ་ཀྱི་རེད། ད་བོད་མི་རིགས་འདི་ཏན་ཏན་ཁོ་ཀྱི་ཤ་ཞེན་ཡོད། བརྩི་མཐོང་ཡོད། འདི་འདྲ་ཞིག་ཡིན་ན་ཁོ་ཀྱི་ཉིན་རེ་གི་འཚོ་བ་ནང་ནས་ལག་ལེན་བྱེད་སློབ་སྦྱོང་བྱེད་དེ་དགོས་ཡོད་རེད། དེ་བྱེད་ཐུབ་ཀི་རེད་དེ་བྱེད་དགོས་ཀི་ཡོད་རེད། ཡིན་ན་ཡང་དེ་ཅིག་མང་ཆེ་ཞིག་ང་ཚོ་བོད་པ་གི་མང་ཆེ་ཞིག་ཁ་གཡར་གི་འདུག། དེ་སློབ་གྲྭ་ནང་བསླབ་བྱས་ནས་ཕྲུ་གུ་ཁོ་རང་ཁ་ཉན་གི་མི་འདུག་ཟེར་ཏེ་ཁ་ཉན་མ་ཉན་གི་དོན་མ་རེད། དེ་ཁྱིམ་ཚང་ནང་ནས་འགོ་འཛུགས་དགོས་ཡ་དེ་འདྲ་ཞིག་རེད།
དཔེ་མཚོན་མང་པོ་ཡོང་གི་འདུག། ལགས་སོ་ཐུགས་རྗེ་གནང་དེ་རིང་འབུམ་རམས་པ་རྒྱལ་ལོ་ལགས་ཀྱིས། ཅིག་ད་པེ་ཅིན་དུ་ཚོགས་པའི་བོད་རིག་པའི་ཞིབ་འཇུག། བགྲོ་གླེང་དང་འབྲེལ་ནས་ནི་ཅིག་ད་བོད་ཞིབ་འཇུག་རིག་པའི་གནས་སྟངས་དང་ནི་བོད་ནང་གི་ཅིག་སྐད་ཡིག་དང་ཨ་ནི་ཅིག་ཡི་གེ་གི་གནས་སྟངས་ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེ་འདྲའི་སྐོར་ལ་ངས་མཉམ་དུ་གླེང་མོལ་བྱས་ལ་ཐུགས་རྗེ་གནང། ཡ་ཡ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་ཉི་ཤུ་བདུན་ཉིན་བཀྲ་ཤིས་ལྗོངས་ཁུལ་ཁམས་སྒར་འབྲུག་དྷརྨ་ཀ་རའི་མཐོ་རིམ་སློབ་གཉེར་ཁང་གསར་བཞེངས་དབུ་འབྱེད་གནང་རྒྱུ་ཡིན་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་མངའ་ཁུལ་དེའི་ནང་དུ་ཆགས་པའི་རྒྱལ་ཁབ་རྣམས་ཀྱི་དབུ་ཁྲིད་རྣམས་ཀྱི་ལྷན་ཚོགས་ཤིག་རྒྱལ་ས་ཝ་ཤིང་ཏོན་དུ་བསྐོང་ཚོགས་གནང་ནས་སྲིད་འཛིན་བྷའི་ཏན་མཆོག་གིས་མངའ་ཁུལ་དེའི་ནང་ཨ་མི་རི་ཀའི་ལངས་ཕྱོགས་བརྟན་དུ་གཏོང་རྒྱུ་དང། དེ་བཞིན་མངའ་ཁུལ་དེའི་རྒྱལ་ཁབ་རྣམས་ལ་འཛུགས་སྐྲུན་ལས་གཞིའི་ཐོག་ལ་དཔལ་འབྱོར་གྱི་མཐུན་འགྱུར་གནང་རྒྱུ། མཚོ་ཐོག་སྐྱེལ་འདྲེན་གྱི་ཐོག་མཉམ་ལས་གནང་རྒྱུ། དམིགས་བསལ་མངའ་ཁུལ་དེའི་ནང་ཁྲིམས་འགལ་གྱིས་ཉ་ཟིན་མཁན་འགོག་ཐབས་བྱ་རྒྱུ་སོགས་ཀྱི་ཐད་ལ་མཐུན་འགྱུར་གནང་རྒྱུའི་ཞལ་བཞེས་གནང་ཡོད་ལུགས་ཨ་མི་རི་ཀའི་སྲིད་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་གསུངས་བཞག། རྒྱ་ནག་གིས་ཨེ་ཤི་ཡའི་རྩེད་འགྲན་སྐབས་ཐའེ་ཝན་གྱི་གསར་འགྱུར་ལས་ཁང་གི་པར་པ་གཉིས་ལ་ཆོག་མཆན་སྤྲད་མེད་པའི་གནས་ཚུལ་འདུག། རྒྱ་ནག་གི་དབུས་དངུལ་ཁང་ཆེན་མོའི་སློབ་སྟོན་པས། དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་སྒྲོམ་གཞི་ལེགས་བཅོས་གཏོང་དགོས་པའི་གྲོས་འཆར་བཏོན་བཞག། བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་ཡིས་རྒྱ་ནག་མཉམ་འབྲེལ་བ་མུ་མཐུད་ནས་ཡག་པོ་ཡོང་ཐབས་བྱེད་རྒྱུ་ཡིན་ཞེས་ནན་བརྗོད་བྱས་འདུག། རྒྱ་ནག་གི་ཤར་ཕྱོགས་གྲོང་ཁྱེར་ཧང་ཀྲོའུ་ནང་བསྐོང་ཚོགས་བྱས་པའི་ཨེ་ཤེ་ཡའི་རྩེད་འགྲན་ཐེངས་བཅུ་དགུ་པའི་མཛད་སྒོ་དེ་བཞིན་སྲིད་འཛིན་ཞི་ཅིན་ཕིང་གིས་ཁ་སང་རེས་གཟའ་སྤེན་པའི་ཉིན་འགོ་འཛུགས་བྱས་བཞག། རྒྱ་ནག་གིས་ཀམ་ཕུའུ་ཀྲར་དང་ཉི་འོད་གློག་ཆས་སུ་བེད་སྤྱོད་བྱེད་རྒྱུའི་གཏེར་རྫས་རིགས་གཉིས་ཙམ་ཕྱིར་ཚོང་བྱེད་རྒྱུ་མཚམས་འཇོག་བྱས་ཡོད་པའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གི་སྲིད་གཞུང་གིས་དེ་སྔ་གྲང་དམག་གི་སྐབས་དགྲ་ཁ་གཏད་ཡིན་པའི་ཝེ་ཏི་ནམ་ལ་གོ་མཚོན་ཁྱོན་ཆེ་འཚོང་རྒྱུའི་གྲོས་མོལ་བྱ་བཞིན་པ་དེར་རྒྱ་ནག་དང་ཞོར་ལ་ར་ཤི་ཡ་དང་མཉམ་དུ་དཀའ་རྙོག་བཟོ་སྲིད་པའི་གནས་ཚུལ་འདུག། ཧྥི་ལི་པིན་གྱིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་རྒྱ་ནག་གིས་ལྡིང་སྐོར་ར་བ་ཞིག་བསྐོར་ནས་མཚོ་འགྲུལ་འགྲུལ་བཞུད་ལ་འགོག་རྐྱེན་བཟོ་གི་ཡོད་ལུགས་སྐྱོན་བརྗོད་བྱས་འདུག། བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་དཱ་ཧལ་མཆོག་བདུན་ཕྲག་གཅིག་ཙམ་རིང། རྒྱ་ནག་ནང་ལ་གཟིགས་སྐོར་གནང་ཆེད་རེས་གཟའ་ཉི་མའི་ཉིན་པེ་ཅིང་དུ་ཕེབས་འབྱོར་གནང་བཞག་དེ་ཡང་རེས་གཟའ་སྤེན་པའི་ཉིན་བལ་ཡུལ་གྱི་སྲིད་བློན་མཆོག་རྒྱ་ནག་གི་ཧང་ཀྲོའུ་གྲོང་ཁྱེར་ནང་འཚོགས་བཞིན་པའི་ཨེ་ཤེ་ཡའི་རྩེད་འགྲན་གྱི་དབུ་འབྱེད་མཛད་སྒོར་མཉམ་ཞུགས་གནང་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་རྗེས་རེས་གཟའ་ཉི་མའི་ཉིན་པེ་ཅིང་དུ་ཕེབས་འབྱོར་གནང་བ་ཞིག་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང།